ཕམ་པ་འཆབ་བཅས་བྱུང་བ་ཡིན་ན་ཕམ་པ་ག་རེ་ཡིན་ན་གཅིག་བྱུང་ན། ཤིང་ཏ་ལའི་མགོ་བོ་བཅད་པ་ནང་བཞིན། དེ་གས་དེ། དགེ་སློང་དུ་མི་རུང་ཟེར་ཡོད་རོ། དེ་ནི་དེ་ཡི། རྒྱུད་ལ་དེ་ནི། བི་གའི་གར་ཐུག་པར་བལྟ། དེ། ཕམ་པ་འཆབ་མེད་བྱུང་བ་ཡིན་ན་ནི་དེ་ནི། དེ་འདྲའི། དགེ་སློང་དེ་གི་རྒྱུད་ལ་སྡོམ་པ་ཡོད་ཟེར་གི་རེད་ད། སྡོམ་པ་ཡོད་ཟེར་གི་རེད། ད་འཆབ་བཅས་བྱུང་ན་དེ་ནི་ཁར་ཤོག་རེད། ནི། སྡོམ་པ་དེ་གསོར་མི་རུང་བ་ཆགས་པ་རེད་བ། དེ་འདྲ་བྱས་ནས། ཁ་ཆེ་རྣམས་ནི་བྱུང་བ་ལ་བུ་ལོན་ནོར་བཞིན་གཉིས་སུ་འདོད་འདུག་ཅེས།

སེམས་ཅན་དེ་ལ་སྲེད་ནས། ཨ་ནི། རྨ་ཆུ་གཅིག་གིས་ཡིན་ཟེར་དགོས། དེ་ལས་ཁས་ལེན་པ་ཡིན་ན། ཨ་ནི། ཁས་བླངས་ཡོད་རེད་བ། དེ། ལོ་གསུམ་གྱི་དུས་ཚོད་བཏང་སོང་ན། ཨ་ནི། ཁས་བླངས་པ་དེ་ལས་འདས་པ་རེད་བ། ངེད་ཚོ་དེ། བ། དེ་ནི། བར་མ་དེ། གཏོང་བ་གཅིག་བཞག་ཡོད། ཤུགས། བླངས། དཔེར་ན། དགེ་བ་འགྲུབ་པའི་ཕྱག་བྱ་གིས་ན། ང། དེ་ནི། པའི། ལོ། དེ་ནི། གསུམ་གྱི་རིང་གོ་ལ་དཔེར་ན། དགེ་འདུན་ལ། དེ་ནི། བསྙེན་བཀུར་ཞུ་དེ་ལ་བྱེད་ཀྱི་ཡིན་ཟེར་ཁས་ལེན་དེ་ཕུལ། ཨ་ནི།

ལ་དེ་དེ་འདི་དེ་ཨ་ནི་ད་གཏོང་ཚུལ་དེ་རེ་བཤད། འོ་ན་སྡོམ་པ་དེ་ནི་ལྡན་མཁན་དེ་ག་འདྲ་ག་འདྲ་ཅིག་ལ་ལྡན་གི་རེད། དེ་ལ་ད་དེ་གི་རྟོགས་པ་དེ་ནི་དེ་བཤད་རྒྱུ་རེད། ཟ་མ་མ་ནིང་སྒྲ་མི་སྙན། མཚན་གཉིས་མ་གཏོགས་མི་རྣམས་ལ་སྡོམ་མིན་སྡོམ་གོ། ཟ་མ་ཕ་བི་མ་ནིང་ཕ་བི་ད་དེ་ཟ་མ་དེ་མ་ནིང་ཟ་མ་ཟེར་ནས་ག།

འཕགས་པ་དེ་འདྲའི་གཟུགས་མེད་ལ་ཡར་སྐྱེས་སོང་ན་སྡོམ་པ་དེ་གཏོང་གི་མ་རེད་སྡོམ་པ་དེ་གཟུགས་མེད་ཀྱི་འཕགས་པ་དེའི་རྒྱུད་ལ་ཟག་མེད་ཀྱི་སྡོམ་པ་དེ་ལྡན་པ་ཡིན་ཟེར་གི་རེད། ཟག་མེད་ཀྱི་སྡོམ་པ་དེ་གཟུགས་རུང་བ་དེ་ལྡན་ཟེར་གི་རེད། མངོན་དུ་བྱེད་རྒྱུ་ཡོད་མ་རེད། གཟུགས་མེད་ཁམས་པའི་གང་ཟག་རྒྱུད་ལ་གཟུགས་ཡོད་པ་ཁས་ལེན་གྱི་མ་རེད་བ། གཟུགས་མེད་གཟུགས་ལྡན་པ་ཡོད་ཟེར་གི་རེད་ད། དེ་འདྲ་ཁས་ལེན་ཨང། སེམས་ཅན་མ་གཏོགས་གཟུགས་མེད་ནའང།

བ་ལ་བདེ་བ་མྱོང་འགྱུར་གྱི་ལས་ཡིན། དགེ་བ་བདེ་བ་མྱོང་འགྱུར་གྱི་ལས་ཡིན། མི་དགེ་བའི་ལས་དེ་ཡིན་ན་རྣམ་སྨིན། སྡུག་བསྔལ་མྱོང་འགྱུར་གྱི་ལས་ཡིན། བཏང། ལུང་མ་བསྟན་གྱི་ལས་དེ། རྣམ་སྨིན་བདེ་བ་དང་སྡུག་བསྔལ། དེ་གཉིས་ཀ་དེ་ནི་མྱོང་བྱེད་མ་ཡིན། དེ། ལས་བདེ་མི་བདེ་དང་གཞན་ནི་གཞན་དེ།

ནོར་རིས་སུ་ནི་བི་ཏི་ལའི་རྩེ་རྩ་ཐིམ་པའི་ཕྱིར་བྱ་བ་རེད། ལུང་མ་བསྟན་གྱི་ལས་དེ་ནི་རང་གི་ནི་ངོ་བོ་ཁོ་རང་ལུང་མ་བསྟན་རེད་པ། དགེ་མི་དགེ་གང་ཡང་ལུང་དུ་མ་བསྟན་པ་ཞེས། ཨ་ནི་རང་གི། རྣམ་སྨིན་དེ་ནི་བདེ་བ་དང། སྡུག་བསྔལ་གང་ཡང་ཨ་ནི་མྱོང་བར་བྱེད་པ་མ་ཡིན་མཁན། ད་དེ་ལས་ཨོ་དེ་འདྲའི་དེ་ནི་གཞན་གྱིས་ཡིན་ཡིན་ས་ཐུགས་སུ་ཤེས་ན་ཨ་འདི་གི་དེ་དོན་ད་ལྟ་ཤེས་པར་དེ་ལ་ལས་ཅིག་བྱེད་ན་དགེ་བའི་ལས། མི་དགེ་བའི་ལས།

འདི་ལོ་བསོད་ནམས་ཀྱི་ལས་ཡིན་ན་ཨ་ནི་རང་གི་དེ་ནི་འདི་དེ་ད་གང་ལྟར་ཁོ་རང་ངོ་བོ་དགེ་བ་རེད་དེ་ནི་རྣམ་སྨིན་ད་བདེ་བ་འབྱིན་མཁན་ཞིག་རེད་པ། བསོད་ནམས་མ་ཡིན་པའི་ལས་ཟེར་མཁན་དེ་ནི་ངོ་བོ་མི་དགེ་བ་རེད་པ། བསོད་ནམས་དེ་མི་དགེ་བ་རེད་ཨ་ནི་འབྲས་བུ་སྡུག་བསྔལ་འབྱིན་མཁན་དེ་འདྲ་ཞིག་རེད། མི་གཡོ་བའི་ལས་ཟེར་མཁན་བསམ་གཏན་དང་པོ་ཡན་ཆད་ཀྱི་དེ་ནི་ལས་དེ་ལ་གཟུགས་ཀྱི་དེ་ནི་གཟུགས་དང་གཟུགས་མེད་ཀྱི་དེ་ནི་ལས། མི་གཡོ་བའི་ལས་ཟེར་གྱི་ཡོད་པ། མི་གཡོ་བའི་ལས། མི་གཡོ་བའི་ལས་ཟེར་ཡག་འདི་དེ་ནི། ལྟོ་སྟེ། མི་གཡོ་བ་ཟེར་ཡག་དེ་གཉིས་ཡོད་རེད། བསམ་གཏན་དང་པོ་གཉིས་པ་གསུམ་པ་གསུམ་པོ་དེ་གཡོ་བ་ཡིན། བསམ་གཏན་བཞི་པ་དེ་མི་གཡོ་བ།